ཉིན་རེ་བཞིན་སྟོང་ཕྲག་འགའ་ཤས་འབྱོར་གྱི་ཡོད་པ་དང་ཨ་ནེ་ཨ་རིའི་ནང་ལ་ཕྱི་མི་གཞིས་ཆགས་ཀྱི་ཁྲིམས་ཡིག་ལ་བསྐྱར་བཅོས་བྱེད་མ་ཐུབ་པའི་གནས་སྟངས་སོགས་ཀྱི་སྐོར་ལ་ཡང་ངོ་སྤྲོད་ཞུ་ཡས་ཡིན། ཨ་རི་ནི་སྤྱིར་བཏང། ཕྱི་མི་གཞིས་ཆགས་ལས་གྲུབ་པའི་སྤྱི་ཚོགས་ཤིག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་དང་ཨ་ནེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཡང་ཨ་རིའི་མི་འབོར་ཁོངས་ནས་བརྒྱ་ཆ་བཅུ་བཞི་ཕྱིའི་རྒྱལ་ཁབ་ལ་ཡང་སྐྱེས་ནས་ཨ་རིའི་ནང་ལ་གཏན་སྡོད་བྱེད་མཁན་ཡིན་པ་འདུག་ཅེས་གསལ་སྟོན་བྱས་ཡོད་རེད། ཨ་རིའི་ནང་ལ་ཡང་ཕྱི་མི་གཞིས་ཆགས་ཀྱི་གནད་དོན་དེ་ལོ་བཅུ་ཕྲག་མང་པོའི་རིང་ལ་ཡང་ཆབ་སྲིད་ཀྱི་བགྲོ་གླེང་གནད་འགག་ཆེ་ཤོས་ཅིག་ལ་གྱུར་ཡོད་རེད། དེ་ཡང་དཔལ་འབྱོར་དང་བདེ་འཇགས་སྲུང་སྐྱོབ། འགྲོ་བ་མིའི་བདེ་ཐབས་ཀྱི་གནད་དོན་ལ་བརྟེན་ནས་ཆབ་སྲིད་ཀྱི་བགྲོ་གླེང་དེ་ཡོང་གི་ཡོད་རེད། ཨ་རིའི་སྲིད་འཛིན་རིམ་པས་ཕྱི་མི་གཞིས་ཆགས་ཀྱི་སྲིད་ཇུས་ལ་ཡང་གཞི་རྒྱ་ཆེ་བའི་འགྱུར་བ་བཏང་ནས་བསྐྱར་བཅོས་ཀྱི་ཁྲིམས་ཡིག་གཏན་འབེབས་གནང་རྒྱུ་ལ་ཡང་འབད་བརྩོན་གནང་ཡོད་ན་ཡང་ཨ་རིའི་གྲོས་ཚོགས་ནང་ལ་ཡང་གནད་དོན་དེའི་སྐོར་ལ་ཡང་སྤྱི་མོས་སམ་ཡང་ན་མང་མོས་ཀྱི་རྒྱབ་སྐྱོར་མ་ཐོབ་པར་བརྟེན་ནས་ད་བར་དུ་ཨ་ནི་བསྐྱར་བཅོས་བྱེད་མ་ཐུབ་པ་ལྷག་བསྡད་ནས་ག་དུས་ཡིན་ན་ཡང་ཨ་ནི་འཛིན་སྐྱོང་གིས་འཕྲལ་སེལ་གྱི་ལས་དོན་གནང་དགོས་པ་དང་ཡང་ན་ཨ་ནི་ཁྲིམས་ཁང་གི་ཐག་གཅོད་ལ་བརྟེན་ནས་ཨ་ནི་འགྲོ་དགོས་པའི་གནས་སྟངས་ཤིག་ཆགས་ཡོད་རེད། ཨ་རིའི་མི་འབོར་གྲངས་འཛིན་ཐོ་འགོད་ལ་གཞིགས་པ་ཡིན་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་ཡང་ཨ་རིའི་ནང་ལ་ཕྱི་མི་གཞིས་ཆགས་བྱེད་མཁན་ས་ཡ་བཞི་བཅུ་ཞེ་ལྔ་བྱུང་ཡོད་པ་དང་དེའི་ནང་ནས་མང་ཤོས་དེ་མེག་སི་ཀོ་དང་དེ་ནས་རྒྱ་གར་དང་རྒྱ་ནག་ཧྥི་ལི་ཕིན་བཅས་ནས་ཡོང་བའི་མི་དེ་འདྲ་ཡིན་པ་རེད། ཨནི་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོ་ལ་ཡང་ཨ་རིའི་ནང་ལ་ཡིག་ཆ་མེད་པའི་ཕྱི་མིའི་གྲངས་འབོར་དེ་ས་ཡ་བཅུ་གཅིག་ཡིན་པ་དང། Covid nineteen གྱི་ནད་ཡམས་བྱུང་བའི་རྗེས་ལ་ཡང་ད་བར་དུ་ཨ་རིའི་གཞུང་གིས་དེའི་གྲངས་ཐོ་ལེན་ཐུབ་ཡོད་མ་རེད། ཕྱི་ལོ་ཉིས་སྟོང་བཅུ་གསུམ་བར་དུ་ཨ་ནི་མེག་སི་ཀོ་ནས་བརྒྱུད་དེ་ཨ་རིའི་ནང་ལ་ཡར་འཛུལ་ཞུགས་བྱེད་མཁན་གྱི་ཕྱི་མི་ཕལ་ཆེ་བ་མེག་སི་ཀོའི་མི་སེར་ཡིན་ན་ཡང་ཨ་ནི་ཕྱི་ལོ་ཉིས་སྟོང་བཅུ་གསུམ་ནས་ཕྱི་ལོ་ཉིས་སྟོང་རྩ་གཅིག་བར་དུ་མེག་སི་ཀོ་བརྒྱུད་ནས་ཨ་རིའི་ནང་ལ་ཡར་ཡོང་མཁན་གྱི་ཁོངས་སུ་ཨེ་ཤི་ཡའི་རྒྱལ་ཁབ་མང་པོ་ནས་ཡོང་མཁན་ཡོད་པ་དང་དེའི་ནང་ནས་མང་ཤོས་དེ་རྒྱ་གར་དང་རྒྱ་ནག་ཡོང་མཁན་རེད་འདུག། ཡ་མཚན་པ་གཅིག་ལ་ཡང་ཨ་ནེ་ཕྱི་མི་གཞིས་ཆགས་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་ལས་ཁུངས་ཀྱི་སྙན་ཐོ་བཏོན་པའི་ནང་ལ་གཞིགས་ན། ཕྱི་ལོ་ཉིས་སྟོང་བཅུ་ནས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་བར་དུ་ཨ་རིའི་ནང་ལ་ཁྲིམས་འགལ་གྱི་འཛུལ་ཞུགས་བྱེད་མཁན་ཁོངས་ནས། སློབ་སྦྱོང་བྱེད་གར་ཡོང་ནས་ཨ་ནེ་སོ་སོའི་ལུང་པ་ལ་ཕྱིར་ལོག་མ་བྱས་པར་ཨ་རིའི་ནང་ལ་གཏན་སྡོད་བྱེད་མཁན་དེ་མང་ཤོས་བྱུང་འདུག་ཅེས་སྙན་ཐོ་དེའི་ནང་ལ་ཡང་གསལ་པོ་བཏོན་བཞག། ཨ་རིའི་ནང་ལ་ཕྱི་མི་གཞིས་ཆགས་ཀྱི་ཁྲིམས་ཡིག་ལ་ཡང་བསྐྱར་བཅོས་ཤུགས་ཆེ་ཤོས་དེ་ཨ་ནི་སྲིད་འཛིན་རོ་ནལ་རེ་གན་སྐབས་ལ་བྱས་ཡོད་པ་དང་སྐབས་དེ་དུས་ཨ་ནི་སྲིད་འཛིན་རོ་ནལ་རེ་གན་གྱིས་ཨ་ནི་ཡིག་ཆ་མེད་པའི་ཕྱི་མི་ས་ཡ་གཉིས་ཙམ་ལ་ཡང་ཆག་ཡང་བཏང་ནས་ཁྲིམས་མཐུན་བཟོས་ནས་ཨ་རིའི་མི་སེར་གྱི་ཐོབ་ཐང་སྤྲད་ཡོད་རེད། སྲིད་འཛིན་རེ་གན་གྱི་ཐག་གཅོད་དེ་ལ་ཡང་སྐབས་དེ་དུས་སྤྱི་མཐུན་ཚོགས་པས་སྐྱོན་བརྗོད་ཤུགས་ཆེན་པོ་བྱས་ཡོད་མ་ཟད་ད་ལྟ་ཡང་ཨ་ནི་སྤྱི་མཐུན་ཚོགས་པའི་ཁོངས་ནས་ཐག་གཅོད་དེ་ལ་སྐྱོན་བརྗོད་བྱེད་མཁན་མང་པོ་ཡོད་རེད། སྲིད་འཛིན་ཨོ་སྦ་མས་ཨ་ནི་སྲིད་འཛིན་གྱི་ལས་ཡུན་ནང་ལ་ཡང། ཡིག་ཆ་མེད་པར་ཨ་རིའི་ནང་ལ་ཡང་རྒྱུན་རིང་པོ་གཏན་སྡོད་བྱེད་མཁན་ཚོ་ལ་ཡང་འཕྲལ་སེལ་གྱི་ཁྲིམས་ཐོག་ནས་འགན་སྲུང་གི་ཆེད་དུ། ཕྲུ་གུའི་དུས་ནས་ཨ་རིའི་ནང་ལ་འབྱོར་བ་ཚོ་ལ་ཡང་ཆག་ཡང་ཞེས་པའི་ཨ་ནི་བཀའ་རྒྱ་ཅིག་གསལ་བསྒྲགས་བྱས་ནས། ལོ་གཉིས་རིང་ལ་ཡང་ཕྱིར་ལོག་བྱེད་མ་དགོས་པའི་ཆ་རྐྱེན་བཟོས་ཡོད་པ་དང། ཨ་ནི་སྲིད་འཛིན་ཨོ་སྦ་མས་ཕྱི་ནས་འབྱོར་བའི་བྱིས་པ་ན་གཞོན་ཚོ་ལ་ཡང་ཤེས་ཡོན་དང་འཚར་ལོངས་ཀྱི་ངལ་སེལ་ཞེས་པའི་ཁྲིམས་འཆར་ལ་ཡང་གྲོས་ཚོགས་ཀྱིས་ཐག་གཅོད་བྱེད་དགོས་པའི་འབོད་སྐུལ་བྱས་ཡོད་པ་མ་ཟད། ཨ་རིའི་མི་སེར་ཡིན་པའི་ཕྲུ་གུ་ཚོའི་ཨ་མའི། ཕ་མ་ཡིག་ཆ་མེད་མཁན་ཚོ་ཁྲིམས་མཐུན་བཟོ་རྒྱུར་ཐག་གཅོད་གནང་ཡོད་ན་ཡང། ཨ་རིའི་ཆེས་མཐོའི་ཁྲིམས་ཁང་གིས་ཁོང་གི་ཐག་གཅོད་དེ་ལ་ཡང་མོས་མཐུན་མ་བྱས་པར་ཐག་གཅོད་དེ་ཕྱིར་སློག་བཏང་བ་རེད། སྲིད་འཛིན་ཀྲམ་གྱིས་ཨ་ནི་ཕྱི་མི་གཞིས་ཆགས་ཀྱི་གནད་དོན་དེ་ཁོང་གི་ལས་དོན་གནད་འགག་ཆེ་ཤོས་དེ་ལ་ངོས་འཛིན་བྱས་ཡོད་པ་མ་ཟད། ཁོང་གི་ལས་རྒྱུན་རིང་ལ་ཡང་རྩོད་རྙོག་ཅན་གྱི་ཐག་གཅོད་ཨ་ནི་གང་ལ་གང་འཚམ་འདུག་བྱས་ཡོད་རེད། སྲིད་འཛིན་ཀྲམ་གྱིས་ཨ་ནི་ཁོང་གི་ཁོ་རང་གི་གོང་གི་ཨ་ནི་ཨ་རིའི་སྲིད་འཛིན་གོང་མ་རྣམས་ཀྱིས་ཨ་ནི་ཨ་རི་གི་ལྷོ་ཕྱོགས་ཀྱི་ས་མཚམས་བཀག་འགོག་ལ་ཡང་ལས་དོན་བྱེད་མ་ཐུབ་པ་རེད་ཅེས་བཤད་ནས་ཁྲིམས་མཐུན་དང་ཁྲིམས་འགལ་གྱིས་ཨ་རི་ནང་ཡོང་མཁན་ཕྱི་མི་ཚོ་ལ་ཡང་དམ་དྲག་བྱེད་རྒྱུའི་སྲིད་ཇུས་ལག་བསྟར་འདུག་བྱས་ཡོད་པ་མ་ཟད། སྐྱབས་བཅོལ་ཡོང་མཁན་དང་ཕྱིར་ལོག་བྱ་རྒྱུ་སོགས་ཨ་ནི་ཕྱི་མི་གཞིས་ཆགས་ཀྱི་སྲིད་བྱུས་ལ་བསྐྱར་སྒྲིག་ཡང་བྱས་ཡོད་རེད། ཨ་ནི་སྲིད་འཛིན་ཀྲམ་གྱིས་ཨ་ནི་ས་མཚམས་འགག་སྲུང་བྱེད་མཁན་མང་དུ་བཏང་ཡོད་པ་མ་ཟད། ཨ་ནི་ས་མཚམས་སུ་ཨ་ནི་ཨ་རིའི་དམག་མི་སྟོང་ཕྲག་འགའ་ཤས་བཀྲམ་ནས་ཁྲིམས་འགལ་གྱིས་ཨ་རི་ནང་ལ་ཡང་ཡོང་མཁན་ཚོ་འཛིན་བཟུང་བྱེད་དགོས་པའི་ལམ་སྟོན་ཡང་འདུག་བྱས་ཡོད་པ་དང། ཨནི་ཨོ་བྷ་མའི་སྐབས་ལ་ཡང DACA ཞེས་པའི་ཨནི་ཕྱི་མིའི་གཞིས་ཆགས་ལ་ཆག་ཡང་བཏང་ཡོད་པ་དེ་ཨནི་སྲིད་འཛིན་ཏྲམ་གྱིས་ཕྱིར་བསྡུ་བྱས་ནས་ཨནི་ཁོང་ཚོའི་ཕ་མ་ཚོ་ལ་ཡང་ནག་ཉེས་ཅིག་ཡིན་པའི་ཁྲིམས་གཏུགས་བྱེད་དགོས་པའི་ཐག་གཅོད་ཡང་འདུག་བྱས་ཡོད་རེད། དེ་ནས་བཟུང་སྟེ་ཨ་རིའི་ནང་ལ་ཡང་སྐྱབས་བཅོལ་ཞུ་མཁན། མི་འབུམ་ཕྲག་འགའ་ཤས་ཀྱི་ཨནི་སྙན་ཞུ་མདུན་སྐྱོད་བྱེད་མ་ཐུབ་པར་འགག་བསྡད་པ་དེ་ཚོ་ད་དུང་ཡང་ལོ་གསུམ་བཞི་ཅིག་འགོར་སྲིད་པའི་ཚོད་དཔག་འདུག་བྱེད་ཀྱི་ཡོད་རེད། སྲིད་འཛིན་བཱ་ཏིན་གྱིས་སྲིད་འཛིན་ཀྲམ་གྱི་དམ་དྲག་ཅན་གྱི་ཕྱི་མི་གཞིས་ཆགས་ཀྱི་ཐག་གཅོད་གནང་བ་དེ་ཚོ་ཕྱིར་བསྡུ་བྱས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ཕྱི་ལོ་ཉི་ཤུ་རྩ་གསུམ་བར་དུ་སྐྱབས་བཅོལ་ལེན་རྒྱུ་གྱི་གྲངས་ཚད་དེ་ཡང་ཆིག་འབུམ་ཉིས་ཁྲི་ལྔ་སྟོང་ལ་ཡང་སྤར་ཡོད་རེད། དེས་མ་ཚད་དབུས་ཨ་མི་རི་ཀའི་རྒྱལ་ཁབ་ཁག་ནས་འབྱོར་བའི་བུ་ཕྲུག་ཚོས་རང་གི་ཕ་མ་དང་ཁ་བྲལ་བ་རྣམས་ཕ་མའི་མཉམ་དུ་འཛོམས་ཐུབ་པའི་ཆ་རྐྱེན་ཡང་འདུག་ཅེས་བཟོས་གནང་བ་རེད། ཡིན་ན་ཡང་མེག་སི་ཀོ་བརྒྱུད་ནས་ཨ་རིའི་ནང་ལ་ཡང་ཕྱི་མི་སྡེབ་ལ་འབྱོར་བའི་གྲངས་འབོར་དེ་ཉིན་རེ་བཞིན་མང་དུ་སོང་ནས་ཨ་རིའི་ནང་ལ་ཡང་ཁྲིམས་འགལ་གྱིས་ཨ་ནི་ཕྱི་མི་ཡོང་མཁན་གྱི་དཀའ་ངལ་དེ་ཨབ་སུ་མ་ཐུབ་པའི་གནས་སྟངས་ཆགས་ནས་མང་གཙོ་ཚོགས་པའི་སྲིད་འཛིན་དང་སྤྱི་མཐུན་ཚོགས་པའི་མངའ་སྡེའི་སྲིད་སྐྱོང་ཚོའི་དབར་ལ་ཡང་གདོང་གཏུག་བྱེད་དགོས་པའི་གནས་སྟངས་ཆགས་ཡོད་རེད། ད་ལྟ་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལེ་ཚན་དུ་ཞུགས་བཞིན་པ་ཡིན། ཨ་ནེ་གཤམ་ལ་མེག་སི་ཀོ་བརྒྱུད་ནས་ཨ་རིའི་ནང་ལ་ཡང་མི་མང་སྡེབ་གཅིག་ལ་ཡང་འཛུལ་ཡོང་མཁན་གྱི་རྒྱུ་རྐྱེན་གང་ཡིན་དང་དེས་ཨ་ནེ་ཨ་རིའི་ཆབ་སྲིད་ལ་ཤུགས་རྐྱེན་ག་འདྲ་ཡོད་མེད་སྐོར་ལ་ཡང་མུ་མཐུད་སྙན་སྒྲོན་ཞུ་བ་ཡིན། མེག་སི་ཀོ་བརྒྱུད་ནས་ཨ་རིའི་ནང་ལ་ཡང་ཨ་ནེ་ཉིན་ལྟར་ཕྱི་མི་སྟོང་ཕྲག་འགའ་ཤས་འཛུལ་ཡོང་གི་ཡོད་པ་དང། དེ་ཚོས་ཀྱིས་ཨ་རིའི་ས་མཚམས་འགག་སྒོ་དང་སྲུང་སྐྱོབ་ཀྱི་མི་སྣ་ཚོར་ཡང་དཀའ་ངལ་ཆེན་པོ་བཟོ་གི་ཡོད་པ་མ་ཟད། ཨ་ནི་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་ཚོས་སྲིད་འཛིན་ཇོ་བྷ་དིན་གྱིས་ཕྱི་མི་གཞིས་ཆགས་ཀྱི་ཐབས་ཇུས་ལ་ཡང་སྐྱོན་བརྗོད་བྱ་རྒྱུའི་ལག་ཆ་གཙོ་བོ་ཅིག་ཆགས་ཡོད་རེད། སྲིད་འཛིན་བྷ་དིན་གྱིས་ཨ་ནི་གྲོས་འཆར་བཏོན་པའི་ཕྱི་མི་གཞིས་ཆགས་ཀྱི་སྲིད་ཇུས་ལ་ཡང་ཞིབ་ཕྲའི་བསྐྱར་བཅོས་བྱེད་དགོས་པའི་ཁྲིམས་འཆར་དེ་ཨ་རིའི་གྲོས་ཚོགས་ཀྱིས་ཐག་གཅོད་བྱེད་མ་ཐུབ་པར་འགག་བསྡད་ཡོད་པ་དང།

ཀོ་བིད་བཅུ་དགུ་གི་རྗེས་ལ་ཡང་འཛམ་གླིང་གི་རྒྱལ་ཁབ་མང་པོའི་ནང་ལ་ཡང་ཆབ་སྲིད་ཀྱི་གནས་སྟངས་སྔར་སོར་ཆུད་མ་ཐུབ་པ་དང། ཨ་ནི་གཞུང་གི་འཛིན་སྐྱོང་དང་ལྐོག་ཟ་རུལ་སུངས་དང་ད་ག་ནང་བཞིན་དྲག་འཛིང་གི་གནས་ཚུལ། གནམ་གཤིས་ཀྱི་གནད་དོན་སོགས་གནད་དོན་མང་པོ་ཞིག་གིས་ཤུགས་རྐྱེན་བྱས་ཡོད་རེད་ཅེས་གསུངས་བཞག་ཡང Brookings ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ Felbab Brown གྱིས། མེག་སི་ཀོ་བརྒྱུད་ནས་ཨ་རིའི་ནང་ལ་ཉིན་ལྟར་ཕྱི་མི་སྟོང་ཕྲག་འགའ་ཤས་སྐྱབས་བཅོལ་ཞུ་བར་ཡོང་གི་ཡོད་པའི་རྒྱུ་རྐྱེན་གང་ཡིན་པའི་སྐོར་ལ་ཡང་ཁོང་གིས་དགོངས་ཚུལ་གནང་བའི་ནང་ལ་ཡང། གནད་དོན་དེ་ལ་ཡང་རྨང་གཞིའི་རྒྱུ་རྐྱེན་འགའ་ཤས་ཡོད་པ་དེ་ད་བར་དུ་དཀའ་ངལ་སེལ་ཐུབ་མེད་པ་དེ་གཅིག་རེད། སྐྱབས་བཅོལ་བའི་དཀའ་ངལ་དེ་ཨ་རི་ཙམ་མ་ཡིན་པར་འཛམ་གླིང་ཁྱོན་ཡོངས་ཀྱི་དཀའ་ངལ་ཅིག་ཡིན་པ་དང། གང་ཡིན་ཟེར་ན། རྒྱལ་ཁབ་མང་པོའི་ནང་ལ་ཡང་དབུལ་ཕོངས་ཀྱི་དཀའ་ངལ་ཡོད་པ་དང། ཨ་ནི་རྒྱལ་ཁབ་དང་སྲིད་གཞུང་ཚོས་སོ་སོའི་མི་མང་གི་དཔལ་འབྱོར་གྱི་རེ་འདུན་རྣམས་རེ་བ་བྱས་པ་ནང་བཞིན་སྐོང་མ་ཐུབ་པ། ད་ག་ནང་བཞིན་བདེ་འཇགས་སྲུང་སྐྱོབ་ཀྱི་ཉེན་ཁ་བཅས་དཀའ་ངལ་སྣ་ཚོགས་ལ་བརྟེན་ནས་ཨ་ནི་ད་མི་ཚོ་གང་ལྟར་ས་གནས་གཅིག་ནས་ས་གནས་གཅིག་ལ་སྤོ་དགོས་པའི་གནས་སྟངས་ཆགས་པ་རེད་ཅེས་འདུག་ཅེས་འགྲེལ་བཤད་གནང་བཞག་ཡང་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཁག་ཅིག་གི་ནང་ནས་ཨ་རིའི་ནང་ལ་ཡང་མི་མང་ཕོན་ཆེན་པོ་སྐྱབས་བཅོལ་ཐོབ་ཐབས་ལ་ཡོང་གི་ཡོད་པ། དེས་ཨ་ནི་རྒྱལ་ཁབ་དེ་དག་གི་ནང་ལ་ཡང་སྒྲིག་འཛུགས་ལྡན་པའི་མི་གསོད་ཁྲག་སྦྱོར་གྱི་གནས་ཚུལ་མང་པོ་ཡོང་གི་ཡོད་པ་དང། བེ་ནེ་ཛུ་ལ་དང་ཀོ་ལོམ་བི་ཡཱ་གི་གནས་ཚུལ་དེ་ཏོག་ཙམ་མི་འདྲ་བ་རེད་དེ། སྔོན་མ་དང་བསྡུར་བ་ཡིན་ན་ད་ལྟའི་ཆར་ལ་ཡང་རྒྱལ་ཁབ་དེ་གཉིས་ནང་ལ་ཡང་གནས་སྟངས་སྡུག་ཏུ་སོང་ཡོད་རེད། ད་ག་ནང་བཞིན་ཨི་ཀོ་ཏར་དང་ཅི་ལི་ནང་ལ་ཡང་མང་ཚོགས་ཀྱི་བདེ་འཇགས་སྲུང་སྐྱོབ་ཀྱི་གནས་སྟངས་ཉིན་རེ་བཞིན་དཀའ་ངལ་ཆེ་རུ་འགྲོ་གི་ཡོད་པ་དང། ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཁག་ཅིག་གི་ནང་ལ་ཡང་སོ་སོའི་བདེ་འཇགས་ཀྱི་འགན་ལེན་བྱེད་མ་ཐུབ་པ་མ་ཟད། དཔལ་འབྱོར་གྱི་གནས་སྟངས་ཡག་པོ་མེད་པར་བརྟེན་ནས། མི་མང་དེ་ཚོ་ཨ་ནེ་ཨ་རིའི་ནང་ལ་ཡང་སོ་སོའི་མི་ཚེའི་མདུན་ལམ་བཟང་ཡོང་རྒྱུ་གི་ཨ་ནེ་རེ་བ་བཅངས་ནས། ཤིང་ནགས་མཐུག་པོ་མང་པོ་དང་རི་ལུང་མང་པོ་བརྒལ་ནས་ཡོང་གི་ཡོད་པ་མ་ཟད། གཙང་པོ་མང་པོ་བཅད་ནས་ཨ་ནེ་སོ་སོའི་སྲོག་ལ་ཉེན་ཁ་ཡོད་པ་ཤེས་བཞིན་དུ་ཨ་རིའི་ནང་ལ་ཡོང་རྒྱུའི་འདོད་པ་བྱེད་ཀྱི་ཡོད་རེད། མེག་སི་ཀོ་གཞུང་གིས་ཨ་ནི་ཁོང་ཚོའི་ལུང་པ་བརྒྱུད་དེ་མི་མང་པོ་ཞིབ་པོ་གཅིག་ཨ་རིའི་ནང་ལ་ཡ་ཡོང་གི་ཡོད་པ་དེ་ལ་སྲིད་ཇུས་ག་འདྲ་ཡོད་རེད་ཟེར་ན། སྲིད་འཛིན་ཀྲམ་གྱི་དུས་སུ་མེག་སི་ཀོ་གཞུང་གིས་ཨ་རིའི་ཐོག་ལ་ཡ་གནོན་ཤུགས་སྤྲོད་རྒྱུའི་གོ་སྐབས་གཅིག་ལེན་ནས་ཨ་ནི་རྒྱལ་ཁབ་གཉིས་ཀྱི་འབྲེལ་བ་དེ་ཕྱི་མི་གཞིས་ཆགས་བྱེད་མཁན་གྱི་ཁ་ཕྱོགས་ལ་འགྱུར་བ་བཏང་ཡའི་ཐབས་ཤེས་བྱས་ཡོད་རེད། སྲིད་འཛིན་ཀྲམ་གྱིས་ཨ་རིའི་ནང་ལ་ཁྲིམས་འགལ་གྱིས་འབྱོར་བ་དེ་ཚོ་མེག་སི་ཀོ་ལ་ཕྱིར་སློག་བྱས་ནས་ཨ་ནི་མེག་སི་ཀོ་ནས་ཨ་ནི་ཨ་རིའི་ནང་ལ་ཡ་ད་སྐྱབས་བཅོལ་བའི་སྙན་ཞུ་འབུལ་དགོས་པའི་ཐབས་ཤེས་ཅིག་འདུག་ཅེས་བསྟན་ཡོད་རེད། དེ་ནས་དཀའ་རྙོག་ཆེ་ཤོས་གཅིག་ནི་མེག་སི་ཀོ་ནས་སྐྱབས་བཅོལ་ཡོང་མཁན་དང་འབྲེལ་ནས་ཨ་རིའི་ནང་ལ་ཡ་སྨྱོ་རྫས་ཀྱི་རིགས་མང་པོ་ཞིག་ནག་བཙོང་བྱེད་ཀྱི་ཡོད་པ་དེ་ཆགས་ཡོད་རེད། བར་ལམ་ནས་རྒྱ་ནག་ནས་ཐོན་པའི་སྨྱོ་རྫས Fentanyl ཞེས་པ་དེ་ཡིན་པ་དང། Fentanyl ཞེས་པའི་སྨྱོ་རྫས་དེ་ཨ་རིའི་ནང་ལ་ཡ་འཕྲོད་བསྟེན་གྱི་དཀའ་ངལ་ཆེ་ཤོས་ཆགས་ནས་ཉི་མ་རེ་ལ་ཡ་ཨ་རི་བ་སུམ་བརྒྱ་ཡི་སྲོག་མེད་པར་འགྲོ་གི་ཡོད་རེད། ན་ནིང་གཅིག་པུ་ལ་ཡ་དཔེ་མཚོན་བྱས་པ་ཡིན་ན། མི་འབུམ་གཅིག་ལྷག་གིས་སྨྱོ་རྫས་དེ་བེད་སྤྱོད་བྱས་དྲགས་པའི་རྐྱེན་གྱིས་དཀའ་ངལ་བྱུང་ཡོད་པ་དང། Fentanyl ཞེས་པའི་སྨྱོ་རྫས་དེ་རྒྱ་ནག་ནས་བཟོས་པའི་སྨྱོ་རྫས་ཅིག་ཡིན་པ་དང། ཨ་ནི་རྒྱ་ནག་ནས་མེག་སི་ཀོ་བརྒྱུད་དེ་ཨ་རི་ནང་ལ་ཡ་ཁྲིམས་འགལ་གྱིས་ཚོང་འབྲེལ་བྱེད་ཀྱི་ཡོད་པ་རེད། ཨ་རིའི་ལྷོ་ཕྱོགས་ནས་ཨ་ནེ་ཕྱི་མི་སྡེབ་འཛུལ་བྱས་ནས་ཨ་རིའི་ནང་ལ་སྐྱབས་བཅོལ་བའི་གནས་བབ་ཐོབ་ཐབས་བྱེད་མཁན་མང་དུ་འགྲོ་བཞིན་པའི་གནད་དོན་དེ་ཨ་རིའི་ནང་ལ་ཡ་ཨ་ནེ་སྤྱི་མཐུན་ཚོགས་པ་དང་མང་གཙོ་ཚོགས་པ་གཉིས་ཀྱི་ཨ་ནེ་ཆབ་སྲིད་ཀྱི་འཐབ་རྩོད་ཀྱི་ལག་ཆ་གལ་ཆེ་ཤོས་གཅིག་ལ་གྱུར་ཡོད་པ་དང། ཨ་ནེ་ཉི་མ་གཉིས་གོང་ལ་ཡ་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་མཱིག་ཇཱོན་སོན་གྱིས་འགོ་ཁྲིད་པའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་ཁག་ཅིག་མེག་སི་ཀོའི་ས་མཚམས་སུ་ཨ་ནི་སྐྱབས་བཅོལ་བའི་སྡོད་ཁང་ཅིག་ལས་དུས་སུ་ཕེབས་ནས་གནས་སྟངས་ལ་ཐུགས་ཞིབ་གནང་ཡོད་པ་དང་ཨ་ནི་ད་ལྟའི་ཆར་ལ་ཡ་སྤྱི་མཐུན་ཚོགས་པའི་གཡོན་ཐལ་ཅན་གྱི་གྲོས་ཚོགས་འཐུས་མི་མང་པོ་གཅིག་གིས་ཨ་ནི་དགོས་འདུན་ག་རེ་བཏོན་གྱི་ཡོད་རེད་ཟེར་ན། ཕྱི་མི་གཞིས་ཆགས་ཀྱི་ཁྲིམས་འཆར་དེ་གྲོས་ཚོགས་ཀྱིས་གཏན་འབེབས་བྱེད་མ་ཐུབ་པ་ཡིན་ན་ཨ་རིའི་གཞུང་གི་འགྲོ་གྲོན་ལ་ཡ་ཆོག་མཆན་སྤྲོད་རྒྱུ་ཨ་ནི་དགག་བྱ་བྱས་ནས་གང་ལྟར་གཞུང་གི་ལས་དོན་མཚམས་འཇོག་བྱེད་བཅུག་གི་ཡིན་ཞེས་ཨ་ནི་སྡིགས་ར་བཏང་གི་ཡོད་རེད།